རེ་གསུམ་པ། རྒྱ་མཚོར་བསྐྱོད་པའི་ཕྱོགས་ཡོངས་ཀྱི་ལམ། འགྲུལ་བཞུད་དེ་ཡི་སྐབས་སངས་རྒྱས་བཅོམ་ལྡན་འདས་ཨ་ལ་བི་ཞེས་པའི་གྲོང་གསེབ་ཏུ་ཕེབས་པར་བཅོམ་ལྡན་འདས་འཁོར་དགེ་སློང་འགས་དང་བཅས་པར་ཡུལ་དེའི་མི་མང་སྤྱིའི་ཁང་དུ་གུང་ཚིགས་ཕུལ་བ་དང་ཆབས་ཅིག་ཡུལ་མི་མང་ཚོགས་ལ་ཡང་གསོལ་ཚིགས་ཕུལ། གསོལ་ཚིགས་བཞེས་གྲུབ་སྟེ་བཅོམ་ལྡན་འདས་ཀྱིས་གསུང་ཆོས་དབུ་འཛུགས་གནང་གྲབས་ཡོད་སྐབས། ཞིང་པ་བགྲེས་སོང་ཞིག་དངངས་འཚབ་དང་བཅས་ཚོགས་ཁང་དུ་སླེབས། བགྲེས་སོང་ཁོང་གསུང་ཆོས་ལ་རྗེས་ལུས་ཐེབས་དོན་ནི། ཁོ་རང་གིས་མ་ཧེ་ཞིག་བོར་བརླག་ཕྱིན་པ་འཚོལ་དུ་སོང་བའི་རྐྱེན་གྱིས་རེད། བཅོམ་ལྡན་འདས་ཀྱིས་ཞིང་པ་བགྲེས་སོང་དེས་ཉིན་གང་པོར་ཟ་མ་ཟོས་མེད་པ་མཁྱེན་ནས་ཁོང་གིས་གསུང་ཆོས་དབུ་མ་ཚུགས་པའི་གོང་དེར་བགྲེས་སོང་ཁོང་ལ་འབྲས་དང་ཚོད་མ་ཕུལ་ཅིག་ཅེས་བཀའ་སྩལ་བར། མི་མང་པོ་ཞིག་གིས་བགྲེས་སོང་དེ་གཅིག་པུའི་རྐྱེན་པས་མི་མང་ལ་གསུང་ཆོས་གནང་རྒྱུར་འགོར་འགྱང་བྱེད་དགོས་དོན་གང་ཡིན་ནམ་སྙམ་སྟེ་སྒུག་མི་བཟོད་པར་གྱུར། ཞིང་པ་བགྲེས་སོང་དེས་ཟ་མ་ཟོས་གྲུབ་རྗེས་བཅོམ་ལྡན་འདས་ཀྱིས་སྨྲས་པ། ཆོས་གྲོགས་ཚོ། གལ་ཏེ། ང་ཚོའི་ཆོས་གྲོགས་བགྲེས་སོང་ཁོང་གིས་གྲོད་ཁོག་ལྟོགས་བཞིན་དུ་ང་ཡི་གསུང་ཆོས་ལ་ཉན་ཚེ་རིག་པ་སྒྲིམ་མི་ནུས་པས་འདི་ནི་ཧ་ཅང་བློ་ཕམ་དགོས་པའི་གནས་རེད། གྲོད་ཁོག་ལྟོགས་པ་ལས་ལྷག་པའི་དཀའ་ཉེན་ཆེ་བ་ཞིག་མེད། གྲོད་ཁོག་ལྟོགས་པ་འདིས་ང་ཚོའི་ལུས་པོ་ཆུད་ཟོས་སུ་གཏོང་བར་མ་ཟད་སེམས་ཀྱི་དག་སྣང་དང་ཞི་བདེ་སོགས་བདེ་ཐང་ཚང་མ་བཅོམ་པར་བྱས་པས་ན། འུ་ཅག་གིས་ནམ་གྱི་ཚེ་ན་ཡང་ལྟོགས་པར་ལུས་པ་དག་མ་བརྗེད་པ་བྱེད་དགོས། ཁྱེད་ཅག་གིས་བསམ་བློ་ཐོངས་དང་ཟས་ཐུན་གཅིག་ཙམ་མ་རག་ན་ཡང་བག་མི་ཕེབས་ཤིང་བཟོད་མི་བདེ་བ་འོང་གི་ཡོད་ན་གཟའ་འཁོར་མང་པོ་དང་ཉིན་གྲངས་དུ་མར་ལྟོགས་པར་ལྷག་ཚེ་ཅི་འདྲའི་གདུང་བ་ཞིག་འོང་གི་རེད། དེས་ན་འུ་ཅག་གིས་འཛམ་གླིང་འདི་ཡི་སྟེང་དུ་མི་གཅིག་ཀྱང་གྲོད་ཁོག་སྟོང་པར་ལྷག་མི་དགོས་པའི་ཐབས་ལམ་ངེས་པར་འཚོལ་དགོས་ཞེས་གསུངས། ཨ་ལ་བིར་འབྱོར་རྗེས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆུ་མོ་གངྒཱ་བརྒྱུད་དེ་ནུབ་བྱང་ཕྱོགས་སུ་ཞལ་བསྟན་ནས་ཡུལ་ཀོ་ཤམ་བིར་བྱོན། དེ་ལྟར་བྱོན་བཞིན་པའི་ལམ་བར་དུ་བཅོམ་ལྡན་འདས་ཀྱིས་ཆུ་ཕྲན་ཞིག་ཏུ་ཤིང་དུམ་ཞིག་ཆུ་ཡིས་ཁྱེར་འགྲོ་བ་གཟིགས་པས། ཁོང་གིས་ཤིང་དུམ་དེར་ཕྱག་མཛུབ་བཀེར་ཏེ་དགེ་སློང་ཚོར་སྨྲས་པ། དགེ་སློང་དག། གལ་ཏེ། ཤིང་དུམ་འདི་གཙང་པོའི་མཐའ་འགྲམ་ལ་མ་ཐོགས་པ་དང། ཆུ་ཡི་འོག་ཏུ་མ་ནུབ་པ། བྱེ་མའི་ནང་དུ་ཡང་མི་འཁྱར་བ། ཆུ་ཡི་ཕྱི་རོལ་དུ་ཡང་མ་ཐོན་པ། ཆུ་འཁོར་ནང་དུ་ཡང་འཁོར་ནས་མི་སྡོད་པ། ཁོག་རུལ་དུ། ཁོག་རུལ་དུ་ཡང་མ་ཕྱིན་པར་མུ་མཐུད་གཙང་པོའི་ནང་འཕྱོ་གཡེང་གིས་ཕྱིན་ནས་མཐར་རྒྱ་མཚོ་ཆེན་པོར་སླེབས་ཐུབ། དཔེ་དེ་བཞིན་དུ་ལམ་ལ་སློབ་པའི་སྐབས་སུ་ཡང་ཁྱེད་ཅག་གཙང་པོའི་མཐའ་འགྲམ་ལ་མ་ཐོགས་པ་དང་ཆུ་ཡི་འོག་ཏུ་མ་ནུབ་པ། བྱེ་མའི་ནང་དུ་ཡང་མི་འཁྱེར་བ། ཆུ་ཡི་ཕྱི་རོལ་ཏུ་ཡང་མ་ཐོན་པ། ཆུ་འཁོར་ནང་དུ་ཡང་མ་ལྷགས་པ། རང་ཉིད་ཁོག་རུལ་དུ་ཡང་མ་ཕྱིན་པར་བསྐྱོད་ཐུབ་ན་ཐར་པ་དང། ཐམས་ཅད་མཁྱེན་པའི་རྒྱ་མཚོ་ཆེན་པོར་འབྱོར་ཐུབ་པ་ལ་ཐེ་ཚོམ་མི་དགོས་སོ། ཞེས་གསུངས་པར་དགེ་སློང་རྣམས་ཀྱིས་ཞུས་པ། བཅོམ་ལྡན་འདས། ཉིད་ཀྱིས་དེའི་སྐོར་དེ་ལས་གསལ་ཙམ་གསུང་བར་ཞུ། གཙང་པོའི་མཐའ་འགྲམ་ལ་མ་ཐོགས་པ་དང་ཆུའི་འོག་ཏུ་མ་ནུབ་པ། བྱེ་མའི་ནང་དུ་ཡང་མི་འཁྱར་བ་ཟེར་བ་སོགས་ཀྱི་གོ་དོན་གང་ལགས། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་གཙང་པོའི་མཐའ་འགྲམ་ལ་ཐོགས་ཞེས་པའི་དོན་ནི། དབང་པོ་དྲུག་དང་སྐྱེ་མཆེད་དྲུག་གི་ནང་དུ་ཚུད་པའི་དོན་ཡིན་པས། གལ་ཏེ་ཁྱེད་ཅག་གིས་བརྩོན་པ་ཆེན་པོས་ལམ་ཉམས་སུ་བླངས་ན། དབང་པོ་དྲུག་དང་སྐྱེ་མཆེད་དྲུག། འདུས་པ་ལས་བྱུང་བའི་ཚོར་བའི་ནང་དུ་མི་ཚུད་པ་ཡིན། ཆུ་ནང་དུ་ནུབ་ཅེས་པའི་དོན་ནི། ལམ་ཉམས་སུ་ལེན་པ་ལ་ངེས་པར་མཁོ་བའི་སྙིང་རུས་དང། ནུས་ཤུགས་འཇོམས་པར་བྱེད་པའི་ཆགས་པ་དང་འདོད་རྔམ་གྱི་བྲན་གཡོག་ཏུ་གྱུར་བའི་དོན་ཡིན། བྱེ་མའི་ནང་དུ་འཁྱར་བ་ཞེས་པའི་དོན་ནི། དམིགས་བྱ་ཐམས་ཅད་མཁྱེན་པའི་གོ་འཕང་དོན་དུ་མི་གཉེར་བར། རང་ཉིད་གཅིག་པུའི་ཁེ་ཕན་དང་ཆེ་མཐོང་སོགས་སུ་འབད་པ་དེ་ལ་ཟེར། ཆུ་ཡི་ཕྱི་རོལ་དུ་ཐོན་པའི་དོན་ནི་ལམ་ཉམས་ལེན་ལ་མི་བརྩོན་པར་གཤིས་རྒྱུད་ངན་པའི་སྐྱེ་བོ་དང་འབྲེལ་འདྲིས་ཀྱི་རྣམ་གཡེང་གི་ནང་དུ་རང་ཉིད་བརླག་འགྲོ་བ་ལ་ཟེར། ཆུ་འཁོར་དུ་འཁོར་ཏེ་ལྷག་ཅེས་པའི་དོན་ནི་ཟས་ཕུན་སུམ་ཚོགས་པ་དང་འཁྲིག་བདེ་དང་ལོངས་སྤྱོད་དང་སྙན་གྲགས་དང་གཉིད་དེ་འདོད་པའི་དངོས་པོ་ལྔར་ཆགས་ཤིང་དེ་དག་གིས་བཅིངས་པ་ལ་ཟེར། ཁོག་རུལ་དུ་འགྲོ་བ་ཞེས་པའི་དོན་ནི། ལེགས་པའི་ཡོན་ཏན་ལས་ཉམས་པ་སྟེ། དགེ་འདུན་པར་མགོ་སྐོར་གཏོང་བ་དང་སོ་སོའི་སྒེར་དོན་སྒྲུབ་སླད་དམ་པའི་ཆོས་བཀོལ་སྤྱོད་བྱེད་པ་སོགས་ལ་ཟེར། དེས་ན་དགེ་སློང་དག་ཁྱེད་ཅག་གིས་བརྩོན་པ་དྲག་པོས་ལམ་ཉམས་སུ་བླངས་ཏེ་བར་ཆད་ཀྱི་ཆོས་དྲུག་ལས་རྣམ་པར་རྒྱལ་བ་ན་ཇི་ལྟར་ཤིང་དུམ་འདི་གོང་ཞུས་འགོག་རྐྱེན་དག་དང་བྲལ་ཚེ་རྒྱ་མཚོར་ངེས་པར་སླེབས་པ་བཞིན་ཁྱེད་ཅག་གིས་ཀྱང་ཐམས་ཅད་མཁྱེན་པའི་ཡེ་ཤེས་ཐོབ་པ་ལ་ཐེ་ཚོམ་མི་དགོས་སོ་ཞེས་གསུངས། སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་སློང་ཚོར་དེ་ལྟར་གསུང་བཞིན་པའི་སྐབས། ཁོང་ཚོའི་ཉེ་འགྲམ་ནས་མ་ཧེའི་འཚོ་སྐྱོང་བ་ཞིག་སྟེ་མིང་ལ་དགའ་བོ་ཟེར་བའི་གཞོན་ནུ་ཞིག་གིས་འགྲོ་མཚམས་བཞག་སྟེ་བཅོམ་ལྡན་འདས་ཀྱི་གསུང་ཆོས་ལ་ཉན་པར། བཅོམ་ལྡན་འདས་ཀྱི་གདམས་པ་དེས་དགའ་བོའི་ཡིད་དབང་རབ་ཏུ་འཕྲོག་པས་ཁོང་དགེ་སློང་ཚོའི་དྲུང་དུ་བཅར་ཏེ་རང་ཉིད་སློབ་མ་རུ་རྗེས་སུ་འཛིན་པའི་གསོལ་བ་བཏབ་ནས་ཞུས་པ། སློབ་དཔོན་ལགས། ཁོ་བོས་ཀྱང་ཆོས་གྲོགས་འདི་དག་དང་འདྲ་བར་རབ་ཏུ་བྱུང་སྟེ་ལམ་ཉམས་ལེན་བྱེད་འདོད་འདུག་པས། ངས་གཙང་པོའི་མཐའ་འགྲམ་ལ་མི་ཐོགས་པ་དང་ཆུའི་འོག་ཏུ་ཡང་མི་ནུབ་པ། བྱེ་མའི་ནང་དུ་ཡང་མི་འཁྱར་བ། ཆུ་ཡི་ཕྱི་རོལ་དུ་ཡང་མི་ཐོན་པ། ཆུ་འཁོར་ནང་དུ་ཡང་མི་ལྷག་པ། ཁོག་རུལ་དུ་ཡང་མི་འགྲོ་བར་བྱས་ཏེ་སློབ་སྦྱོང་ཚུལ་བཞིན་བྱེད་པའི་དམ་བཅའ་འཇོག་རྒྱུ་ལགས་ན། ཁོ་བོ་སྐུ་ཉིད་ཀྱི་སློབ་མ་རུ་རྗེས་སུ་འཛིན་པར་ཞུ་ཞེས་ཞུས་སོ། བཅོམ་ལྡན་འདས་ཀྱིས་གྲུང་ཤ་དོད་པའི་གཞོན་ནུ་དེའི་བཞིན་རས་གཟིགས་པས། ཡིད་རབ་ཏུ་དགའ་ཞིང་གཞོན་ནུ་འདིར་སྔོན་ཆད་སློབ་སྦྱོང་གི་གོ་སྐབས་ནམ་ཡང་ཐོབ་མེད་ན་ཡང་དེ་ལ་འཇོན་ཐང་དང་བརྩོན་འགྲུས་ཡོད་པ་གཟིགས་པས་བཅོམ་ལྡན་འདས་ཀྱིས་དབུ་གུག་ཙམ་གནང་སྟེ་ཞལ་བཞེས་གནང་ནས། ཁྱེད་ལོ་ག་ཚོད་ཡིན་ཞེས་གསུངས་པར་དགའ་བོས་སློབ་དཔོན་ལགས་ང་ལོ་བཅུ་དྲུག་ཡིན་ཞེས་ཞུས། ཡང་བཅོམ་ལྡན་འདས་ཀྱིས་ཁྱེད་ཀྱི་ཕ་མ་བཞུགས་ཡོད་དམ་གསུངས་པར་དགའ་བོས་ལགས་མེད་སློབ་དཔོན་ལགས་ཕ་མ་གཉིས་ཀ་ཚེ་ལས་འདས་ཟིན་པས་ང་ལ་ཐ་ན་ཁྱིམ་ཚང་ཞིག་ཀྱང་མེད། ངས་ད་ལྟ་ཕྱུག་བདག་ཅིག་གི་མ་ཧེ་འཚོ་སྐྱོང་བྱེད་ཀྱི་ཡོད་པས་སྡོད་ས་ཙམ་རག་གི་ཡོད་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས། འོ་ན། ཁྱེད་ཉི་མ་གཅིག་ལ་ཟས་ཐུན་གཅིག་ལས་མེད་པར་སྡོད་ཐུབ་བམ་ཞེས་གསུངས་པར་དགའ་བོས་དུས་ཡུན་རིང་པོའི་སྔོན་ནས་ང་རང་དེ་ལྟར་བསྡད་པ་ཡིན་ཞེས་ཞུས། དེ་ནས་བཅོམ་ལྡན་འདས་ཀྱིས་སྨྲས་པ། བསླབ་ཁྲིམས་གཞིར་བཞག་བྱས་ན། དགེ་འདུན་པའི་སྡེ་ཁོངས་སུ་འཛུལ་བ་ལ། ལོ་ཉི་ཤུ་ཧྲིལ་པོ་ལོན་དགོས། རྒྱུ་མཚན་ནི། ལོ་ཆུང་ཚོ་སྡོད་གནས་མེད་པའི་དགེ་འདུན་པའི་འཚོ་བ་སྐྱེལ་རྒྱུའི་ལོ་ཚིགས་སྨིན་མེད་སྟབས།

གལ་ཏེ་ང་ཚུར་མ་འཁོར་གོང་ཁྱེད་ཅག་ཕེབས་སོང་ན་ངས་ཅི་ཞིག་བྱེད། ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་ཞལ་འཛུམ་ཙམ་གནང་སྟེ་སྨྲས་པ། ཁྱེད་ཀྱིས་སེམས་ཁྲལ་མ་བྱེད་དང། ཁྱེད་འདིར་མ་བྱོན་བར་དུ་ང་ཚོས་སྒུག་རྒྱུའི་ཁས་ལེན་བྱས་ཆོག་ཅེས་གསུངས། དེ་ནས་དགའ་བོས་མ་ཧེ་རྣམས་ཕྱུགས་རར་དེད་སོང་བའི་སྐབས་དང་བསྟུན་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཁྱེའུ་བཀྲ་ཤིས་ལ་སྨྲས་པ། བཀྲ་ཤིས། དེ་རིང་གི་གཞོན་ནུ་ཁོང་ལ་ལྟ་རྟོག་བྱེད་པའི་འགན་ཁྱེད་ལ་སྤྲོད་ཀྱི་ཡིན། ཁྱེད་ཀྱིས་ཁོང་ལ་ལམ་སྟོན་དང་གྲོགས་དན་གང་འདྲ་བྱེད་དགོས་མིན་ལེགས་པོར་ཤེས་པའི་ཡིད་ཆེས་ཡོད། ཅེས་གསུངས་པར་ཁྱེའུ་བཀྲ་ཤིས་ཀྱིས་ལག་ཟུང་ཐལ་མོ་སྦྱར་ཏེ་འཛུམ་ཙམ་གནང། སྐབས་དེར་ཁྱེའུ་བཀྲ་ཤིས་དགུང་ལོ་སོ་དགུར་ཕེབས་ཡོད། ཁོང་གིས་བཅོམ་ལྡན་འདས་ཀྱིས་ཅིའི་ཕྱིར་ཁོ་རང་དགའ་བོའི་སློབ་ཁྲིད་པར་བསྐོས་པའི་གནས་ལུགས་ཤེས། བཀྲ་ཤིས་ཁོ་རང་དེ་སྔོན་དགའ་བོ་དང་འདྲ་བར་མ་ཧེའི་འཚོ་སྐྱོང་བ་ཞིག་ཡིན་སྐབས། བཅོམ་ལྡན་འདས་དང་འབྲེལ་འདྲིས་བྱུང་བའི་ཉེར་ལེན་གྱིས་ཁོང་གིས་ལོ་ངོ་དུ་མའི་གོང་མ་ཧེའི་འཚོ་ཐབས་ཀྱི་མདོ་གསུངས་ཡོད། ཁྱེའུ་བཀྲ་ཤིས་ཀྱི་སེམས་སུ་ཁོ་རང་ལ་ཁོང་གི་མཆེད་གྲོགས་ཉེ་ཤོས་སྲས་སྒྲ་གཅན་འཛིན་གྱིས་ཕྱག་རོགས་གནང་རྒྱུ་ངེས་པས། ཁོས་དགའ་བོར་སྒྲུབ་པ་ཉམས་ལེན་གྱི་སྐོར་ལ་ལམ་སྟོན་ལེགས་པོ་བྱེད་ཐུབ་རྒྱུ་ཡིན་པ་ཤེས། དེ་དུས་སྲས་སྒྲ་གཅན་འཛིན་དགུང་ལོ་སོ་དྲུག་ལ་ཕེབས་ཡོད། བཀྲ་ཤིས་ཀྱི་སྤུན་མཆེད་རྣམས་ཀྱང་ནར་སོན་ཏེ་སོ་སོའི་ཁྱིམ་ཚང་བཟུང་ཡོད་ཅིང་ཁོང་ཚོ་དེ་སྔོན་མཉམ་དུ་སྡོད་སའི་རྩྭ་ཁང་དེ་ཡང་ཡུན་རིང་པོའི་སྔོན་ནས་བཤིག་ཟིན། སྐབས་དེར་ཁྱེའུ་བཀྲ་ཤིས་ཀྱིས་དེ་སྔོན་སྒྲ་གཅན་འཛིན་དང་ཁོང་གཉིས་ལྟེང་རྒྱས་སུ་ཕྱིན་པ་དྲན་གསོས་པའི་འཛུམ་ཙམ་གནང། དེ་དུས་རུ་པག་གིས་གཉེན་སྒྲིག་བྱས་ཟིན་ཙམ་ཡིན་པས་ཁོང་གྲོང་གསེབ་གཞན་ཞིག་ཏུ་གནས་སྤོས་བྱས་ཡོད་ན་ཡང་བི་མ་དང་བ་ལ་གཉིས་ད་དུང་རང་ཁྱིམ་དུ་བསྡད་དེ་ཁོ་གཉིས་ཀྱིས་མཉམ་དུ་བག་ལེབ་བཟོས་ནས་འཚོང་གི་ཡོད། ཁྱེའུ་བཀྲ་ཤིས་ཀྱིས་དེ་སྔོན་སྲས་སྒྲ་གཅན་འཛིན་ལ་མ་ཧེ་བཞོན་བཅུག་རྒྱུའི་ཁས་ལེན་ཞུས་ཡོད་པ་དེ་བརྗེད་མེད་སྟབས་ཁོ་གཉིས་ཆུ་བོ་ནེ་རཉྫ་ནའི་ཁར་ཕྱིན་ཏེ་བཀྲ་ཤིས་ཀྱིས་གཙང་འགྲམ་དུ་མ་ཧེ་འཚོ་སྐྱོང་བ་ཕྲུ་གུ་ཁ་ཤས་ཡོད་པ་དག་བོས་ཏེ། ཁྱེད་ཅག་གིས་སྲས་སྒྲ་གཅན་འཛིན་གྱིས་མ་ཧེ་ཆེན་པོ་ཞིག་བཞོན་རྒྱུར་རོགས་པ་བྱེད་རོགས་ཞེས་མངགས། དང་ཐོག་སྲས་སྒྲ་གཅན་འཛིན་གྱིས་ཐེ་ཚོམ་བྱས་ན་ཡང་དེ་ནས་ཁོང་གིས་ཆོས་གོས་ཕུད་དེ་ཁྱེའུ་བཀྲ་ཤིས་ཀྱི་ལག་ཏུ་གཏད་ནས་མ་ཧེ་བཞོན་པར་ཁོང་གིས་གཟུགས་སྟོབས་ཆེ་བའི་མ་ཧེ་དེ་ཅི་ཙམ་གྱིས་གཤིས་རྒྱུད་འཇམ་པ་ཚོར་བས་མ་ཧེ་བཞོན་པའི་མྱོང་ཚོར་ཁྱེའུ་བཀྲ་ཤིས་ལ་བཤད་ཅིང་གལ་ཏེ་ཁོ་རང་གིས་མ་ཧེ་བཞོན་པའི་གནས་ཚུལ་འདི་སངས་རྒྱས་བཅོམ་ལྡན་འདས་ཀྱིས་གཟིགས་ན་ཅི་ཞིག་དགོངས་སམ་སྙམ་དུ་ཡང་དྲན། ཁྱེའུ་བཀྲ་ཤིས་ཀྱིས་འཛུམ་དམུལ་དམུལ་གནང་བཞིན་ཁོང་གིས་སྲས་སྒྲ་གཅན་འཛིན། གལ་ཏེ་ཤཱཀྱའི་ཕོ་བྲང་དུ་བཞུགས་ཡོད་ན་ཉིན་གཅིག་ཁོང་རྒྱལ་པོར་འགྱུར་རྒྱུ་ངེས་པས་ཁོང་གིས་ནམ་ཡང་མ་ཧེ་བཞོན་པའི་སྤྲོ་སྣང་འདི་མྱོང་མི་ཐུབ་པ་ཤེས། དེ་ནས་དགའ་བོ་ཚུར་སླེབས་པ་དང་ཆབས་ཅིག་ཁྱེའུ་བཀྲ་ཤིས་ཀྱང་བསམ་བློ་དེ་ནས་ད་ལྟའི་གནས་སྐབས་ལ་ཚུར་ལོག། དེ་ཡི་མཚན་མོར་དགའ་བོས་སྐྲ་བཞར་ཅིང་ཆོས་གོས་གྱོན་སྟངས་དང་ལྷུང་བཟེད་འཛིན་སྟངས་དེ་བཞིན་གོམ་པ་སྤོ་བ་དང་ཡར་ལངས་སྟངས་མར་ཉལ་སྟངས། སོགས་མདོར་ན་དགེ་སློང་ཞིག་དྲན་པ་ལ་ཅི་ལྟར་གནས་དགོས་སྐོར་སོགས་བསླབ། དགའ་བོ་ནི་ནར་སོན་ཞིང་བརྩོན་འགྲུས་དང་ལྡན་པ་ཞིག་ཡིན་པས་ཁོང་ལ་ཕྱག་རོགས་གནང་རྒྱུར་དཀའ་ངལ་གང་ཡང་འཕྲད་མེད། ཡང་ཁྱེའུ་བཀྲ་ཤིས་ཀྱིས་ལོ་ངོ་ཁ་ཤས་གོང་འོད་མའི་ཚལ་གྱི་དགེ་འདུན་པའི་སྡེ་ཁོངས་སུ་གཞོན་སྐྱེས་བཅུ་བདུན་ཙམ་ཞལ་བཞེས་གནང་བའི་སྐོར་ལ་ཕྱིར་དྲན་བྱས། ཁོང་ཚོའི་ཁྲོད་ཀྱི་ཆེ་ཤོས་ནི་ཉེ་བར་འཁོར་ཞུ་བ་སྟེ་དགུང་ལོ་བཅུ་བདུན་དང། ཆུང་ཤོས་ནི་དགུང་ལོ་བཅུ་གཉིས་ཡིན་ཞིང་ཚང་མ་ཁྱིམ་ཚང་འབྱོར་ཕྱུག་ལྡན་པའི་ཕྲུ་གུ་རྐྱང་རྐྱང་ཡིན། ཉེ་བར་འཁོར་གྱིས་སོ་སོའི་ཕ་མར་ཁྱིམ་སྤངས་ཏེ་རབ་ཏུ་དབྱུང་གི་གནང་བ་ཞུས་ཤིང་ཕ་མས་ཀྱང་གནང་བ་སྤྲད་པ་ལྟར་ཁོང་གི་གྲོགས་པོ་བཅུ་དྲུག་པོས་ཀྱང་ཕ་མར་གནང་བ་ཞུས་ཏེ་ཆོག་མཆན་ཐོབ་པ་ཤ་སྟག་རེད། ཁོང་ཚོ་དགེ་འདུན་པའི་སྡེ་ཁོངས་སུ་འཛུལ་བ་དང་མཉམ་དུ་དགེ་འདུན་པའི་འཚོ་བ་དེ་ཉིན་གཅིག་ལ་ཉིན་གུང་གི་སྔོན་དུ་ཞལ་ལག་དུས་གཅིག་ལས་བཞེས་མི་ཆོག་པའི་འཚོ་བ་དང་དུ་བླངས་པས་མཚན་མོ་དང་པོ་དེར་ལོ་ཆུང་ཁ་ཤས་གྲོད་ཁོག་ཤིན་ཏུ་ལྟོགས་ཏེ་ངུས་སོ། དེར་བརྟེན་ཕྱི་ཉིན་ཞོགས་པར་བཅོམ་ལྡན་འདས་ཀྱིས་མདང་དགོང་ཕྲུ་གུ་ཁ་ཤས་ངུས་པའི་རྒྱུ་རྐྱེན་ཅི་རེད་ཅེས་བཀའ་འདྲི་གནང་བར་ཁ་སང་དགེ་འདུན་པའི་སྡེ་ཁོངས་སུ་ཞལ་བཞེས་གནང་བའི་ཕྲུ་གུ་དེ་ཚོ་གྲོད་ཁོག་ལྟོགས་ཏེ་ངུས་པ་རེད་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས་ད་ནས་བཟུང་དགེ་འདུན་པའི་སྡེ་ཁོངས་སུ་གཞོན་ནུ་ཚོ་འཛུལ་ཞུགས་བྱེད་པར་མ་མཐའ་ཡང་ལོ་ཉི་ཤུ་ཧྲིལ་པོ་ལོན་དགོས་པ་བྱས་ཏེ་ཕྲུ་གུ་ཆུང་ཆུང་རྣམས་སྡོད་གནས་ངེས་གཏན་མེད་པའི་འཚོ་བ་སྐྱེལ་རྒྱུར་ཁས་ལེན་བྱེད་ཀྱི་མིན་ཞེས་གསུངས། འཛུལ་ཞུགས་བྱས་ཟིན་པའི་ཕྲུ་གུ་ཆུང་ཆུང་ཚོ་མུ་མཐུད་དགོན་པར་སྡོད་བཅུག་ན་ཡང་བཅོམ་ལྡན་འདས་ཀྱིས། ལོ་བཅོ་ལྔ་ལས་ཆུང་བ་ཚོར་དགོང་མོར་ཟས་ཐུན་གཅིག་ལྷག་པར་ཕུལ་ཅིག་ཅེས་བཀའ་གནང། ཁྱེའུ་བཀྲ་ཤིས་ཀྱིས་མཁྱེན་གསལ་ལ། སྐབས་དེའི་ཕྲུ་གུ་ཚང་མ་ད་ཆ་དགེ་སློང་གྲུབ་ཟིན་པ་དང་ཁོང་ཚོའི་ཁྲོད་ཀྱི་ཆེས་ཆུང་ཤོས་དེ་ཡང་ལོ་ཉི་ཤུར་སླེབས་ཟིན་ཡོད།